གཏམ་རྒྱུད་ཀྱི་ལམ་ནས་མེས་པོའི་ཞབས་རྗེས་འཚོལ་བ། ཐུ་མི་སམ་བོ་ཏྲ། ཐུ་མི་སམ་བྷོ་ཊ་ནི། ཕྱི་ལོ་དྲུག་བརྒྱ་བཅུ་དགུ་ལོར་བོད་ཀྱི་ལྷོ་ཁ་སྙེ་མོའི་ཐོན་ཁུལ་གྱི་ཞིང་པའི་ཁྱིམ་ཚང་ཞིག་ཏུ་སྐུ་འཁྲུངས་པ་རེད། ཁོང་ནི་བོད་ཀྱི་ཡིག་གཟུགས་དང་སྐད་བརྡའི་གཞུང་ལུགས་གསར་གཏོད་མཛད་མཁན། ནང་བསྟན་གཞུང་ལུགས་བོད་བསྒྱུར་མཛད་པའི་ལོ་ཙཱ་བ་ཐོག་མ། བོད་ཀྱི་མཛངས་བློན་བཞི་པ། རྒྱལ་པོས་གཙུག་ཏུ་བཀུར་བའི་སློབ་དཔོན་ཆེན་པོ་བཅས་ཏེ། བོད་ཀྱི་ཤེས་ཡོན་ལོ་རྒྱུས་ཐོག་ཤིན་ཏུ་མཛད་རྗེས་ཆེ་ཞིང། མཚན་སྙན་ཀུན་ལ་ཁྱབ་པའི་རླབས་ཆེན་གྱི་མི་སྣ་ཞིག་ཡིན། ང་ཚོས། ཁོང་གིས་བོད་ཀྱི་ཡིག་གཟུགས་གསར་གཏོད་མཛད་པའི་ལོ་རྒྱུས་ལ་ཕྱིར་མིག་བལྟས་ཚེ། ཁོང་ནི་དཀའ་སྤྱད་སྙིང་རུས་ལྡན་པ་ཞིག་ཡིན་པ་མ་ཟད། བློ་སྟོབས་དང། རྣམ་དཔྱོད་འགྲན་ཟླ་མེད་པ་ཞིག་དང། གངས་ལྗོངས་མུན་པའི་ཀློང་དུ། ཤེས་རིག་གི་འོད་སྣང་གསར་དུ་འདྲེན་པའི་བློན་པོ་བཀའ་དྲིན་ཅན་ཞིག་ཡིན་པ་གསལ་པོར་ཤེས་ཐུབ། ཐུ་མིས་སྐུ་ཚེ་ཧྲིལ་པོའི་རིང། བསྟན་བཅོས་གསར་རྩོམ་དང། ནང་བསྟན་བོད་བསྒྱུར། ལྷག་པར། སློབ་མ་མང་པོར་འཆད་ཁྲིད་ཀྱི་སྒོ་ནས། ལོ་ཙཱ་བྱེད་ཐུབ་པའི་སློབ་མ་མང་པོ་གསོ་སྐྱོང་མཛད་པ་སོགས་ཀྱིས། བོད་ཀྱི་ཤེས་ཡོན་ལས་དོན་ཐོག་མཛད་རྗེས་ཆེན་པོ་བཞག་གནང་བས། ཐུ་མི་སམ་བོ་ཏྲ། བོད་དང་འཛམ་གླིང་གི་ལོ་རྒྱུས་ཐོག་ཤིན་ཏུ་མཚན་སྙན་ཆེ་ཞིང། འཕྲུལ་བློན་མཛངས་པའི་མི་བདུན་གྱི་བཞི་པར་བཀུར་ཏེ། ཤིན་ཏུ་བརྩི་མཐོང་དང་གུས་ཞབས་ཆེན་པོ་ཞུ་བཞིན་ཡོད། ལེའུ་དང་པོ། ཤེས་རབ་ཅན་གྱི་བུ་ཐུ་མི། ཨ་ནུ་སྣང་གྲགས་ཀྱི་སྲས་ཐུ་མི་སམ་བྷོ་ཊ་ནི། ཆུང་དུས་ནས་ཤིན་ཏུ་བློ་རིག་བཀྲ་ཞིང། གནད་དོན་ཆེ་ཕྲ་ཀུན་ལ་རང་བཞིན་གྱི་དོ་སྣང་དང་དཔྱད་ཞིབ་གནང་བར་སྤྲོ་སྣང་ཆེན་པོ་ཡོད་མཁན་ཞིག་ཡིན། ཐུ་མི་སམ་བྷོ་ཊའི་ནང་མིའི་འཚོ་བའི་གནས་སྟངས་དེ་ཙམ་ཕུན་སུམ་ཚོགས་པ་ཞིག་མིན་ཡང། ནང་མི་རྣམས་ཕན་ཚུན་ཤིན་ཏུ་མཛའ་བརྩེ་ཆེ་ཞིང། ཐུ་མི་ཡབ་ཡུམ་གཉིས་ལ་གུས་ཞབས་དང། བརྩེ་དུང་ཆེན་པོ་ལྡན་མཁན་ཞིག་ཡིན། ཐུ་མི་དགུང་ལོ་གསུམ་དུ་སོན་པའི་སྐབས། ཉིན་ཞིག། ཡབ་ཨ་ནུ་སྣང་གྲགས་ཀྱིས། བུ་ཆུང་ཐུ་མི་རང་དང་མཉམ་དུ་ཞིང་ནང་དུ་ཁྱེར་ནས་ཕྱིན་པ་རེད། ཞིང་ཁར་སླེབས་པ་དང། ཐུ་མི་ལྭ་བའི་ནང་ཞིང་འགྲམ་དུ་བཞག། ཡབ་རང་ཉིད་ཀྱིས་རྨོས་མཛོ་གཉིས་ལ་ཞིང་རྨོ་བཞིན་ཡོད་པ་རེད། སྐབས་དེར། རྟ་པ་བཅུ་གྲངས་ཤིག་ངར་ངར་རྫིག་རྫིག་གི་ཉམས་དང་བཅས། ཐུ་མི་སྣང་གྲགས་ཕ་བུ་གཉིས་ཡོད་སའི་ཞིང་ཁའི་ཕྱོགས་སུ་རྒྱུགས་ཡོང་བ་རེད། རྟ་པ་དེ་དག་གིས་གཅིག་མཚུངས་ཀྱིས་བོད་ཀྱི་ལྷོ་ཁའི་ཡུལ་ཆས་གོན་ཡོད་སྟབས། ཨ་ནུ་སྣང་གྲགས་ཀྱིས་རྟ་པ་དེ་དག་སུ་ཡིན་ལ་དོ་སྣང་ཙམ་ཡང་མི་བྱེད་པར། མུ་མཐུད་ཞིང་རྨོ་བཞིན་བསྡད་པ་རེད། རྟ་པ་དེ་དག་ཨ་ནུ་སྣང་གྲགས་ཕ་བུ་གཉིས་ཡོད་སའི་ཞིང་འགྲམ་དུ་སླེབས་པ་ན། དེ་དག་གི་དཀྱིལ་ནས་ཆ་ལུགས་གཞན་དག་དང་ཅུང་མ་འདྲ་བར་དར་གྱི་ཐོད་བཅིངས་དཀྲིས་པ་ཞིག་གིས། ཆིབས་པའི་གོང་ནས་ཐུ་མིའི་ཡབ། ཨ་ནུ་སྣང་གྲགས་ལ། ང། བོད་ཀྱི་རྒྱལ་པོ་སྲོང་བཙན་སྒམ་པོ་བྱ་བ་ཡིན། ངས་ཁྱེད་ལ་དྲི་བ་འགའ་ཤས་དྲི། ངའི་དྲི་བར་ལན་ཐེབས་ན་བྱ་དགའ་དང། ལན་མ་ཐེབས་ན་ཆད་པ་ཡོད། ལན་དྲང་པོ་མ་སྨྲས་ན་སྐེ་གཅོད་རྒྱུ་ཡིན། ཞེས་ཅུང་ངར་ཤུགས་དང་བཅས་གསུངས་པ་རེད། ཨ་ནུ་སྣང་གྲགས་ཀྱིས། རྒྱལ་པོས་ང་ལ་དྲི་བ་ཅི་ཞིག་དྲི་རྒྱུ་ཡིན་ནམ་སྙམ་པའི་དངངས་སྐྲག་ཆེན་པོ་བྱུང་ཡང། རྒྱལ་པོའི་ཆིབས་པའི་མདུན་དུ་གུས་ཞབས་དང་བཅས་དྲི་བར་བསྒུགས་ནས་བསྡད་པ་རེད། སྐབས་དེར། ཞིང་འགྲམ་དུ་ལྭ་བའི་ཁུག་ལ་ཡོད་པའི་བུ་ཐུ་མིས། རྒྱལ་པོས་རང་གི་ཡབ་ཨ་ནུ་སྣང་གྲགས་ལ་དྲི་བ་དྲི་བའི་ཚུལ་ལ་ལྟ་བཞིན་ཡོད་པ་རེད། རྒྱལ་པོས། ཁྱོད་ཀྱིས་ཞིང་ཁ་ག་དུས་ནས་རྨོས་པ་ཡིན་ཞེས་དྲིས་པར། ཡབ་ཨ་ནུ་སྣང་གྲགས་ཀྱིས་གུས་ཞབས་དང་བཅས། ངས་ད་ནང་ཞོགས་པ་ནས་རྨོས་པ་ཡིན་ལགས། ཞེས་ལན་ཞུས་པ་རེད། དེ་ནས་རྒྱལ་པོས་བསྐྱར་དུ། འོ་ན་ཁྱོད་ཀྱི་ཞིང་ཁ་ལ་རྨོན་རོལ་རྐང་ག་ཚོད་ཡོད་པ་རེད། ཞེས་དྲིས་པར། ཨ་ནུ་སྣང་གྲགས་ཀྱིས་རྒྱལ་པོའི་དྲི་བ་དེ་ལ་ལན་མ་ཐེབས་པས་ཤིན་ཏུ་དངངས་སྐྲག་ཆེན་པོས་མགོ་ཕུར། ལྕེ་སྣར། གདོང་ནས་རྔུལ་ཆུ་འཛག་བཞིན་ཡོད་པ་རེད། སྐབས་དེར་བུ་ཆུང་ཐོན་མི་ཞིང་འགྲམ་ནས་རྒྱལ་པོའི་ཆིབས་པའི་མདུན་དུ་ཡོང་སྟེ། འཇིགས་ཞུམ་གང་ཡང་མེད་པར་སྤོབས་པའི་ཉམས་དང་བཅས། རྒྱལ་པོ་ཆེན་པོ་ལགས། ཁྱེད་ཀྱིས་རྟ་ཆས་ཀྱིས་སྦང་བ་གཏོང་ས་དང། མི་ཆས་ཀྱིས་ཡར་ལ་བཞག་ས་ངའི་ཨ་ཕ་ཨེ་ཡིན། ཞེས་ཅུང་མི་འདོད་པའི་ཉམས་དང་བཅས་དྲིས་ཀྱང། རྒྱལ་པོས་ལན་མ་གནང་བར། བྱིས་པ་དེའི་སྐད་ཆའི་འཕྲོ་བསྒུགས་ནས་བཞུགས་ཡོད་པ་རེད། རྒྱལ་པོས་ལན་མ་གནང་བར་བརྟེན། བྱིས་པ་དེ་མུ་མཐུད། འོ་ན། ངས་རྒྱལ་པོ་ཆེན་པོར་དྲི་བ་ཞིག་དྲིས། རྒྱལ་པོ་ཆེན་པོ་བློན་པོ་དང་བཅས་པ་ད་ནང་ཞོགས་པ་ནས་འདིར་འབྱོར་བའི་བར། རྟའི་རྨིག་རྗེས་ཅི་ཙམ་བཞག་ཡོད་དམ། རྒྱལ་པོས། རང་གི་ཆིབས་པའི་རྨིག་རྗེས་ཀྱི་གྲངས་ཀ་གསུངས་ཐུབ་ན། ངས་པ་ཕའི་ཞིང་ལ་རྨོས་རོལ་རྐང་ག་ཚོད་ཡོད་མེད་ཀྱི་གྲངས་ཀ་ཞུས་ཆོག། ཅེས་ཞུས་ཏེ་རྒྱལ་པོའི་བཀའ་ལན་ལ་བསྒུགས་ནས་བསྡད་པ་རེད། རྒྱལ་པོས། བུ་ཆུང་ཐོན་མིའི་དྲི་བར་ལན་མ་ཐེབས་ཀྱང། བུ་ཆུང་དེའི་སྤོབས་པ་དང། བློ་རིག་གིས་རྒྱལ་པོའི་ཐུགས་ཡོངས་སུ་ཕྲོགས་ཏེ། བུ་ཆུང་འདི་ནི། བོད་ཀྱི་རྒྱལ་འབངས་ལ་ཕན་ཐོགས་པའི་བུ་རེ་བ་ཅན་ཞིག་རེད་དགོངས་ཏེ། ཐུགས་དགྱེས་ཚོར་ཆེན་པོ་བྱུང་བ་རེད། དེ་ནས་རྒྱལ་པོས། ཨ་ནུ་སྣང་གྲགས་བཟའ་ཚང་གཉིས་ལ། ང་བོད་ཁམས་སུ་བྱིས་པ་བློ་རྣོ་བ་སུ་ཡོད་འཚོལ་བའི་དོན་དུ་འགྲོ་བཞིན་ཡོད། ཁྱེད་གཉིས་ཀྱི་བུ་ཆུང་དེ་སྤོབས་པ་ཆེ་ལ་བློ་རིག་ལྡན་པ་ཞིག་འདུག་ངས་ཁྱེད་གཉིས་ཀྱི་བྱིས་པ་ཕོ་བྲང་དུ་ཁྲིད་ནས་སློབ་སྦྱོང་བྱེད་འཇུག་རྒྱུ་ཡིན། ཡིན་ན་ཡང་ཁྱེད་ཕ་མ་གཉིས་ལ་གྱོང་སྤྲོད་མི་འཇུག། ཅེས་གསུངས་པ་རེད། དེ་དུས་ཨ་ནུ་སྣང་གྲགས་རྒྱལ་པོའི་མདུན་དུ་པུས་མོ་གཉིས་ས་ལ་བཙུགས་ཏེ། རྒྱལ་པོ་ཆེན་པོ། ངེད་ཁྱོ་ཤུག་གཉིས་ལ་རེ་བའི་གཏད་སོ་བུ་ཆུང་འདི་ལས་མེད་ཀྱང། ཁྱེད་རྒྱལ་པོའི་ཐུགས་དགོངས་རྒྱ་ཆེ་བས་བུ་ཆུང་འདིས་བོད་རྒྱལ་འབངས་ལ་ཕན་ཐོགས་པ་ཞིག་ཡོང་གི་ཡོད་ན་བུ་ཆུང་རྒྱལ་པོ་ལ་ཕུལ་བ་ཡིན། ཞེས་ཞུས་ཏེ་བུ་ཆུང་ཐོན་མི་རྒྱལ་པོ་ལ་ཕུལ་བ་རེད། རྒྱལ་པོས་དགྱེས་ཉམས་དང་བཅས་ཨ་ནུ་སྣང་གྲགས་ཁྱོ་ཤུག་གཉིས་ལ་གསེར་དངུལ་སོགས་རིན་པོ་ཆེའི་རིགས་ཤིན་ཏུ་མང་པོ་གནང་སྟེ་བུ་ཆུང་ཐོན་མི་ཕ་མའི་ས་ནས་རྒྱལ་པོའི་ཕོ་བྲང་དུ་འཁྲིད་ཕྱིན་པ་རེད། ལེའུ་གཉིས་པ། ཐོན་མི་རྒྱ་གར་དུ་ཕྱིན་པ། ཐོན་མི་ཨ་ནུ་རྒྱལ་པོའི་ཕོ་བྲང་དུ་འབྱོར་ནས་ལོ་བཅུ་གྲངས་ཕྱིན་པའི་སྐབས་ཤིག་ལ། ཉིན་ཞིག་རྒྱལ་པོ་སྲོང་བཙན་སྒམ་པོས་ཐོན་མི་སོགས་བློ་རྣོ་བའི་བུ་ཕྲུག་མང་པོ་ཞིག་ཕོ་བྲང་གི་ཚོམས་ཁང་ནང་ཆེད་དུ་ཚོགས་འདུར་བསྡུས་པ་རེད། རྒྱལ་པོས་བུ་ཕྲུག་རྣམས་ལ་ཤིན་ཏུ་བྱམས་བརྩེའི་མདངས་དང་བཅས། སྙིང་ཉེ་བའི་བུ་ཕྲུག་ཚོ། ཁྱེད་རྣམས་བོད་ཀྱི་མ་འོངས་པའི་སོན་རྩ་དང་རེ་བ་བཅོལ་ས་ཡིན། བོད་རྒྱལ་ཁབ་ཡར་རྒྱས་ལྡན་པ་དང་སྟོབས་འབྱོར་མངའ་ཐང་ལྡན་པ་ཞིག་ཡོང་དགོས་པ་ནི་ང་ཚོ་ཀུན་གྱི་ཐུན་མོང་བའི་རེ་བ་ཡིན་ལ་ལས་འགན་ཡང་ཡིན། ང་ཚོའི་རེ་བ་དང་ལས་འགན་འདི་ལེགས་འགྲུབ་ཡོང་དགོས་ན། བོད་མི་རིགས་རང་ལ་ཡི་གེ་ཚད་ལྡན་ཞིག་དགོས་པ་མ་ཟད། བོད་མི་ཡོངས་རྫོགས་ཤེས་ཡོན་ལྡན་པ་ཞིག་ངེས་པར་བྱ་དགོས་པ་རེད། རྒྱལ་པོས་མདུན་གྱི་གཞོན་སྐྱེས་རྣམས་ལ་གཟབ་ནན་གྱིས་གཟིགས་བཞིན་མུ་མཐུད་དེ། དེར་བརྟེན། ཁྱེད་བློ་གསལ་ཞིང་རིག་པ་རྣོ་བའི་གཞོན་ནུ་རྣམས། བོད་མི་རིགས་དང། བོད་རྒྱལ་ཁབ་ཀྱི་ཆེད་དུ་རྒྱ་གར་ལ་ཕྱིན་ཏེ། ཤེས་ཡོན་སློབ་སྦྱོང་ལ་བྱང་ཆུབ་པ་ཞིག་ཡོང་བར་བརྩོན་པ་བྱ་དགོས། ལམ་གྲོན་དང་འཚོ་བའི་འགན་ཡོངས་རྫོགས་རྒྱལ་པོའི་ཕོ་བྲང་ནས་གྲ་སྒྲིག་བྱེད་ངེས་ཡིན། ཞེས་སོགས་གསུངས་ཏེ། ཐོན་མི་སམ་བྷོ་ཊ་སོགས་བློ་རྣོ་བའི་བྱིས་པ་རྣམས་རྒྱ་གར་དུ་སློབ་སྦྱོང་བྱེད་པར་འགྲོ་དགོས་པའི་བཀའ་མངགས་མཛད་པ་རེད། དེ་ནས་རིང་པོ་མ་འགོར་བར། དུས་ཚེས་བཟང་བའི་ཉིན་ཞིག་ལ། བློ་རྣོ་བའི་བུ་ཕྲུག་རྣམས། ལྷ་ས་ནས་རྒྱ་གར་དུ་ལམ་ལ་ཆས་པའི་སྐབས། ཕོ་བྲང་ནང་གི་བློན་པོ་རྣམས་དང། སྒེར་སོ་སོའི་ཕ་མ་སྤུན་མཆེད་རྣམས་ཀྱིས་བུ་ཕྲུག་རྣམས་ལ་སྐྱེལ་མ་བྱས། རྒྱལ་པོའི་ཕོ་བྲང་ནས་གསེར་དངུལ་གྱི་བརྫངས་པ་དང། བཟའ་ཆས་རིགས་མང་པོ་ཞིག་སེམས་ཅན་ལ་བཀལ་ཏེ་གྲ་སྒྲིག་འཐུས་ཚང་མཛད་ཡོད་པ་རེད། སྐབས་དེར། ཨ་ནུ་སྣང་གྲགས་ཀྱིས། སྙིང་ཉེ་བའི་གཅེས་ཕྲུག། ཁྱོད་བགྲོད་པར་དཀའ་བའི་ལམ་འཕྲང་དང། གཅན་གཟན་དུག་སྦྲུལ་གྱི་འཇིགས་པ། ཚ་གྲང་བཀྲེས་སྐོམ་གྱི་དཀའ་ངལ་མང་པོ་ཞིག་ཁྱད་དུ་བསད་ནས། ཐག་རིང་རྒྱ་གར་གྱི་ཡུལ་དུ་འགྲོ་དགོས་པ་ནི། ངེད་ཕ་མ་གཉིས་ཀྱི་བློས་བཟོད་པར་དཀའ་ཡང། བོད་ཀྱི་རྒྱལ་པོའི་དགོངས་པ་རྒྱ་ཆེ། བོད་རྒྱལ་ཁབ་དང། མི་རིགས་ཀྱི་ཆེད་དུ་ཡིན་པས། རྒྱལ་པོའི་ཐུགས་རེ་ཆུད་ཟོས་སུ་མ་བཏང་བར། སོང་ས་ནས་གོ་ཆོད་པ་དང། ཤེས་ཡོན་སློབ་སྦྱོང་ལ་གྲུབ་འབྲས་ཐོན་པ་ཞིག་བྱ་དགོས། ཕ་བཟང་གི་བུ་ཡིན་པས། སྙིང་ལ་རུས་པ་ཆུག། ཅེས་ཐུ་མི་ལ་བསླབ་བྱ་མཛད་ཅིང། ཕ་མ་གཞན་རྣམས་ཀྱིས་ཀྱང། རང་རང་གི་བུ་ཕྲུག་ལ་འདི་ལྟར་བསླབ་བྱ་གནང་ཞིང་སྐྱེལ་མ་མཛད་པ་རེད། བུ་ཕྲུག་རྣམས་ལམ་ཁྲིད་པའི་བཀོད་སྒྲིག་ལྟར། ཉིན་ལམ་མང་པོ་ཕྱིན་ཏེ་བལ་པོའི་ས་སྣེ་ཟིན་པའི་རྗེས། ཉིན་རེ་བཞིན་ཤིན་ཏུ་ངལ་དུབ་ཆེ་བའི་ཐོག་བུ་ཕྲུག་འགའ་ཤས་ཚ་བའི་རྐྱེན་གྱིས་འདས་གྲོངས་ཕྱིན་པར་བརྟེན། གཞོན་ནུ་མང་པོ་ཞིག་ལ་སྔར་ལས་ཀྱང་དངངས་སྐྲག་ཆེན་པོ་ཡོང་གི་ཡོད་པ་རེད། བཀྲེས་སྐོམ་དང་དཀའ་སྡུག་ལ་གདོང་ལེན་བྱེད་མི་ཐུབ་པ་མི་འདུག་ཀྱང། ཡུལ་འདིའི་ཚ་བ་ནི་ཤིན་ཏུ་བཟོད་དཀའ་བ་ཞིག་ཡིན་པར་མ་ཟད། དུག་སྦྲུལ་དང་གཅན་གཟན་གྱི་འཇིགས་པ་ནི་དེ་ལས་ཀྱང་འཇིགས་སྐྲག་ཆེ་བ་ཞིག་འདུག་པས། ང་ཚོ་འདི་ལྟར་ཕྱིན་ན། ཡི་གེ་སློབ་སྦྱོང་བྱེད་མི་ཐུབ་པའི་ཐོག། རང་གི་ཚེ་སྲོག་ཀྱང་འཆོར་ཉེན་འདུག། ཅེས་བུ་ཕྲུག་མང་པོ་ཞིག་ལམ་བར་ནས་ཕྱིར་ལོག་པས། མཚམས་ཤིག་ནས་སྣང་གྲགས་ཀྱི་བུ་ཐུ་མི་དང། ལམ་རྒྱུས་མཁན་གཅིག་མ་གཏོགས་གཞན་དག་སུ་གང་ཡང་མ་ལྷག་པ་རེད། དེར་བརྟེན། ཉིན་ཞིག་ལམ་ཁྲིད་པས། ངེད་གཉིས་ད་དུང་རྒྱ་གར་དུ་སླེབས་པར་ལམ་ཐག་ཤིན་ཏུ་རིང། ཚ་བ་ཇེ་ཆེ་དང་གཅན་གཟན་སོགས་ཀྱི་འཇིགས་པ་སྔར་ལས་ཀྱང་ཇེ་མང་ཡིན། འདི་ལྟར་ཕྱིན་ན། ཁྱོད་ཀྱིས་ཡི་གེ་སློབ་སྦྱོང་མི་ཐུབ་པའི་ཐོག་ངེད་གཉིས་ཀྱི་ཚེ་སྲོག་ཀྱང་ཤོར་རྒྱུའི་ཉེན་ཁ་ཆེན་པོ་ཡོད། ངེད་གཉིས་ཀྱང། གཞན་དག་ལྟར། ཕྱིར་རང་ཡུལ་དུ་ཕྱིན་ན་མི་བཟང་ངམ། ཞེས་ཐུ་མི་ལ་བཤད། ཐུ་མི་དགུང་ན་ཤིན་ཏུ་ཆུང་ཡང། ཕ་མའི་བསླབ་བྱ་དང། རྒྱལ་པོའི་ཐུགས་རེ། བོད་མི་རིགས་ཀྱི་ལས་དོན་ཡིད་ལ་དམ་དུ་བཅངས་ནས། ཁྱེད་ཀྱིས་འདི་ལྟར་གཏན་ནས་བསམ་མི་རུང། ངེད་གཉིས་ཀྱང་རྒྱ་གར་དུ་འགྲོ་མ་ཐུབ་ཚེ། རྒྱལ་པོའི་ཐུགས་དགོངས་མ་འགྲུབ་པ་རེད་ལ། བོད་རྒྱལ་ཁབ་དང་མི་རིགས་ཀྱི་ལས་དོན་ཡང་མ་འགྲུབ་པ་རེད། ང་འཆི་སྲོག་ལ་ཐུག་ཀྱང། ཐོག་མའི་དམ་བཅའ་ལ་འགྱུར་བ་གཏན་ནས་མེད། ངེས་པར་རྒྱ་གར་དུ་ཕྱིན་ནས་ཡི་གེ་སློབ་སྦྱོང་ཐུབ་པ་བྱེད་ཀྱི་ཡིན། ཞེས་ཐུ་མིས་འཇིགས་ཞུམ་དང་བྲལ་བའི་སྤོབས་པ་ཆེན་པོས་བཤད་པ་ན། ལམ་ཁྲིད་པའི་བསམ་པར། བྱིས་པ་འདི་ལ་ཡང། སྙིང་རུས་དང། བརྩོན་པ་འདི་འདྲ་འདུག། ངའི་ཚེ་སྲོག་ཤོར་བའི་དབང་དུ་བྱས་ཀྱང། དོན་མེད་དུ་ཕྱིན་པ་མ་རེད། བོད་རྒྱལ་ཁབ་དང། མི་རིགས་ཀྱི་ཆེད་དུ། ཐུ་མི་ངེས་པར་རྒྱ་གར་ལ་སླེབས་ཐུབ་པ་བྱེད་ཀྱི་ཡིན། ཞེས་རང་གིས་རང་ལ་སེམས་ཤུགས་སྤར་ནས། མུ་མཐུད་འགྲོ་རྒྱུར་ཐག་གཅོད་བྱས་པ་རེད། ཁོང་གཉིས་སྙིང་རུས་དང་འབད་བརྩོན་ཆེན་པོས། བགྲོད་པར་དཀའ་བའི་ལམ་འཕྲང་དང། གཅན་གཟན་དུག་སྦྲུལ་སོགས་ཀྱི་འཇིགས་པ། དགྲ་ཇག་ཆོམ་རྐུན་དང་ཚ་བའི་ངར་ཤུགས་སོགས་དཀའ་སྤྱད་མཐའ་དག་ལ་གདོང་ལེན་བྱེད་བཞིན་ཕྱིན་ཏེ། ཟླ་བ་ཁ་ཤས་རྗེས་འཛམ་གླིང་ནང་སྙན་གྲགས་ཆེ་བའི་བསམ་བློའི་ཤེས་ཡོན་གྱི་ལྟེ་གནས་རྒྱ་གར་དུ་འབྱོར་བ་རེད། རྒྱ་གར་ནི་ས་ཁྱོན་ཤིན་ཏུ་ཆེ་ཞིང། རྒྱལ་ཕྲན་སྣ་ཚོགས་སུ་ཁ་འཐོར་ནས་ཡོད་ཀྱང། ཐོན་མིས་རྒྱུས་ལོན་རིམ་པ་བྱས་པའི་རྗེས། རྒྱ་གར་ལྷོ་ཕྱོགས་ནི་ཤེས་རིག་དར་ཆེ་ཞིང། མཁས་ཆེན་མང་པོའི་བཞུགས་གནས་ཡིན་པ་ཤེས་རྟོགས་བྱུང་བ་རེད། ཐོན་མི་དང་ལམ་ཁྲིད་པ་གཉིས་ཆེད་དུ་རྒྱ་གར་ལྷོ་ཕྱོགས་སུ་ཕྱིན་ཏེ། མཁས་པ་ཆེན་པོ་བྲམ་ཟེ་ལི་བྱིན་ཀ་ར་དང། ལྷ་རིག་པའི་སེང་གེ་སོགས་ཀྱི་མདུན་ནས་སྐད་རིགས་དང། རིག་གནས་སྣ་ཚོགས་ལ་སྦྱངས་པ་མཐར་ཕྱིན་པ་མཛད་པ་རེད། ཉིན་ཞིག། ཐོན་མིས་བསིལ་གྲིབ་ཅིག་གི་འོག་ཏུ་སློབ་སྦྱོང་བྱེད་བཞིན་ཡོད་པ་ན། རྒྱ་གར་པའི་སློབ་གཉེར་བ་ན་གཞོན་ཞིག་གིས། བོད་མི་བླུན་རྒན་དེ་ཅི་ཞིག་བྱེད་ཀྱིན་ཡོད་མེད་ཚོད་ལྟ་ཞིག་བྱེད། ཟེར་ནས་ཐོན་མིའི་འཁྲིས་སུ་ཕྱིན་ཀྱང། ཐོན་མིས་ཁོ་ལ་དོ་སྣང་མ་བྱས་པར། ཏཱ་ལའི་ལོ་མའི་ཐོག་བྲིས་པའི་དཔེ་ཆ་ཞིག་ལ་ལྟ་བཞིན་བསྡད་པ་རེད། རྒྱ་གར་པའི་ན་གཞོན་དེས། ཁྱོད་ཀྱིས་འདིར་ཅི་ཞིག་བྱེད་ཀྱིན་ཡོད། ཅེས་མཐོང་ཆུང་གི་ཉམས་དང་བཅས་དྲིས་པ་ན། ཐོན་མིས། ངས་སློབ་སྦྱོང་བྱེད་ཀྱི་ཡོད། ཅེས་ལན་འདེབས་བྱས། ཡང་རྒྱ་གར་པ་དེས། ཁྱེད་ཀྱིས་སློབ་སྦྱོང་བྱས་ནས་ཤེས་ཀྱི་འདུག་གམ། ཞེས་དྲིས་པ་ན། ཐོན་མིས། མ་ཤེས་པས་སྦྱོང་གི་ཡོད། སྦྱངས་ན་ཤེས་ཐུབ་པའི་ནུས་པ་རང་གཞན་ཐམས་ཅད་ལ་ཡོད། ཅེས་ལེགས་སྦྱར་གྱི་སྐད་ཤིན་ཏུ་བྱང་ཆ་དང་བཅས་ལན་འདེབས་གནང་བ་ན། རྒྱ་གར་པ་དེ། ཅུང་ཡ་མཚར་དང་བཅས། བོད་ཕྲུག་བླུན་རྒན་ཞིག་གཏན་ནས་རེད་མི་འདུག། ཅེས་རང་གིས་རང་ལ་བཤད་བཞིན་ཕྱིན་པ་རེད། ལེའུ་གསུམ་པ། བོད་ཀྱི་ཡིག་སྲོལ་གསར་གཏོད་མཛད་པ། ཐོན་མིས་རྒྱ་གར་གྱི་སྐད་ཡིག་དང། རིག་གནས་མང་པོ་ཞིག་ལ་སློབ་སྦྱོང་གནང་སྟེ། ལོ་བདུན་ཡས་མས་ཕྱིན་པའི་སྐབས་ཤིག་ལ། ཁོང་དང་མཉམ་དུ་ཡོད་པའི་ལམ་ཁྲིད་པ་དེས། ད་ངེད་གཉིས་རྒྱ་གར་དུ་འབྱོར་ནས་ལོ་གང་འཚམས་ཕྱིན། ཁྱེད་ཀྱིས་རྒྱ་གར་པའི་མཁས་པ་རྣམས་ཀྱིས་བསྟོད་བསྔགས་བྱེད་འོས་པའི་སློབ་སྦྱོང་ཡང་ལེགས་པོ་གནང་ཐུབ་ཡོད། བོད་དུ་རྒྱལ་པོ་སོགས་ཀྱིས་ང་གཉིས་ལ་བསྒུགས་ནས་ཡོད་པས། ད་ང་གཉིས་ཕྱིར་ལོག་རྒྱུ་བྱས་ན་གང་འདྲ་འདུག། ཅེས་དྲིས་པ་རེད། ཐུ་མིས་ཅུང་ཐུགས་བསམ་བཞེས་པའི་མཐར། སྤྱིར་ངའི་རེ་བ་བྱས་ན་ད་དུང་ལོ་འགའ་ཤས་རིང་སློབ་སྦྱོང་བྱས་ཏེ་འདུག་དགོས་བསམ་པ་ཡོད། འོན་ཀྱང། ཁྱེད་ཀྱིས་རང་གི་ལུས་སྲོག་ལ་མ་ལྟོས་པར། ང་དང་མཉམ་དུ་ས་མཐའ་འདིར་ཡོང་སྟེ། ཐོག་མཐའ་བར་གསུམ་དུ་ང་ལ་སློབ་སྦྱོང་གི་མཐུན་འགྱུར་ཤིན་ཏུ་ཡག་པོ་གནང་བྱུང། ཁྱེད་ལ་ཁྱིམ་དུ་ཕ་མ་ཉེ་འབྲེལ་དང་བཟའ་མི་བུ་ཕྲུག་སོགས་ཀྱིས་ཀྱང་སྒུག་ཡོད་པས། ཁྱེད་རང་ཕྱིར་འགྲོ་འདོད་པ་ངས་བསམ་ཤེས་མཐོང་གི་འདུག་ངས་སློབ་དཔོན་རྣམ་པར་ཞུས་ཏེ། ཉིན་གཉིས་མ་འགྱངས་པར་ཕྱིར་བོད་དུ་སོང་ཆོག། ཅེས་གསུངས། ཕྱི་ཉིན། ཐུ་མི་སློབ་དཔོན་རྣམ་པ་གཉིས་ཀྱི་དྲུང་དུ་བཅར་ཏེ། གནས་ཚུལ་རྣམས་ཇི་བཞིན་ཞུས་པ་ན། སློབ་དཔོན་ལེགས་བྱིན་གྱིས། ཁྱོད་ཀྱིས་རྒྱ་གར་དུ་སྐད་ཡིག་དང། རིག་གནས་མང་པོ་ལ་སློབ་སྦྱོང་གཏིང་ཕྱིན་པར་བྱེད་ཐུབ་ཡོད་པས། ད་ཁྱོད་བོད་དུ་ཕྱིན་པ་ཡིན་ན། བོད་ཀྱི་ཡུལ་ལ་ཤེས་རིག་གི་སྒྲོན་མེ་སྤར་ཐུབ་པ་ཡོང་ངེས་ཡིན། ཞེས་བྱམས་བརྩེའི་ཉམས་དང་བཅས་གསུངས་པ་རེད། དེ་བཞིན། སློབ་དཔོན་ལྷ་རིག་པའི་སེང་གེས། ཁྱོད་སློབ་བུ་སྙིང་རུས་ཆེ་ཞིང་ཤེས་རབ་ལྡན་པ་ཞིག་ཡིན་པས། ཁྱོད་ཀྱིས་བོད་རྒྱལ་པོའི་ཐུགས་དགོངས་བཞིན་ཤེས་ཡོན་དང། སངས་རྒྱས་ཀྱི་བསྟན་པ་དར་འཕེལ་གཏོང་ཐུབ་ངེས་ཡིན་པས། ད་བོད་དུ་ཕྱིན་ཀྱང་ཤིན་ཏུ་ལེགས། དེང་སང། ཚ་བ་ཅུང་མར་འཇགས་པའི་སྐབས་ཡིན་པས། ཁྱེད་ཚོ་མྱུར་དུ་ལམ་ལ་ཐོན་ན་བཟང། ཞེས་གསུངས་ཏེ། སློབ་དཔོན་རྣམས་ཀྱིས་ཐུ་མི་ཕྱིར་བོད་དུ་ལོག་རྒྱུར་མོས་མཐུན་གནང་བ་རེད། ཕྱི་ཉིན། ཐུ་མི་དང་ལམ་མཁན་པ་གཉིས། སློབ་དཔོན་རེ་རེའི་མདུན་ལ་ཐོན་མཇལ་དུ་བཅར། ཐུ་མིས་གུས་ཞབས་ཆེན་པོས། ཁྱེད་སློབ་དཔོན་རྣམས་ཀྱི་བཀའ་དྲིན་ལ་བརྟེན་ནས། ངའི་མི་ཤེས་པའི་མུན་པ་བསལ་ནས། ཤེས་རབ་ཀྱི་སྣང་བ་ཐོབ་པས། ངས་བོད་མཐའ་འཁོབ་ཀྱི་ཡུལ་ལ་ཤེས་རབ་ཀྱི་སྣང་བས་ཁྱབ་ཐུབ་པར་འབད་བརྩོན་བྱེད། ཅེས་ཞུས་ཏེ། སློབ་དཔོན་རྣམ་པ་ལ་ཐོན་མཇལ་ཞུས། ཉིན་ཤས་རྗེས། ཐུ་མི་འཁོར་དང་བཅས་པ་རྒྱ་གར་ནས་ལམ་དུ་ཐོན་པའི་སྐབས། སློབ་དཔོན་རྣམས་དང། སློབ་གྲོགས་མང་པོ་ཞིག་གིས་སྐྱེལ་མ་བྱས། ཕན་ཚུན་བྲལ་དཀའ་བའི་ངང་ནས་རིམ་པས་ཕྱིན་ཏེ། བལ་བོད་ཀྱི་ས་མཚམས་སུ་འབྱོར་བའི་སྐབས། རྒྱལ་པོས་ཆེད་དུ་མངགས་པའི་བློན་པོ་རྣམས་ཀྱིས་སྣེ་ལེན་ཞུས། དེ་ནས་ཕྱིན་ཏེ་ལྷ་སར་འབྱོར་བའི་སྐབས། མགར་སོགས་བློན་ཆེན་མང་པོས་ཕོ་བྲང་གི་འདབས་ནས་ཕེབས་བསུ་རྒྱ་ཆེན་ཞུས། ཉིན་ཤས་རྗེས། ཐུ་མི་དཔོན་གཡོག་གཉིས་ལ། རྒྱལ་པོས་དམིགས་བསལ་མཇལ་འཕྲད་གནང་རྒྱུ་ཡིན་པའི་བཀའ་ལན་འབྱོར་བ་ན། ཐུ་མི་དཔོན་གཡོག་གཉིས་ཀྱིས་གོན་ཆས་གཙང་མ་རེ་གོན། རྒྱ་གར་ནས་གདན་དྲངས་ཡོང་བའི་གསུང་རབ་མང་པོ་འཁྱེར་ཏེ་རྒྱལ་པོའི་ཕོ་བྲང་ལ་བཅར། གུས་ཕྱག་དང་བཅས། རྒྱལ་པོ་ཆེན་པོ་སྐུ་ཁམས་བཟང། རྒྱལ་པོ་ཆེན་པོའི་བཀའ་དྲིན་ལ་བརྟེན་ནས། ཕྲན་དཔོན་གཡོག་གཉིས་བདེ་འཚམས་ཀྱིས་ཕྱིར་ཕ་ཡུལ་དུ་འབྱོར་ཡོད། ཅེས་ཐུ་མིས་རྒྱལ་པོའི་མདུན་དུ་གུས་ཞབས་དང་བཅས་ཞུས་པ་རེད། རྒྱལ་པོས། བོད་ཡུལ་མུན་པའི་ཡུལ་དུ་ཤེས་རིག་དར་སྤེལ་ཐུབ་མིན་ནི། བུ་ཕྲུག་ཁྱེད་ལ་ཐུག་ཡོད། ཁྱེད་ཀྱི་སློབ་སྦྱོང་ཡག་པོ་བྱུང་བའི་གཏམ་བཟང་སྔོན་མ་ནས་བདག་གིས་ཐོས་ཡོད། ཁྱེད་དཔོན་གཡོག་གཉིས་ཀྱིས་དཀའ་ལས་ཆེན་པོ་མྱོང་དགོས་བྱུང་ཡོད་ཀྱང། དཀའ་ངལ་དོན་ཡོད་པ་རེད་ལ། དེ་བཞིན། བདེ་འཚམས་ཀྱིས་ཕྱིར་བོད་ལ་འབྱོར་བར་བདག་དགའ་པོ་བྱུང། ཞེས་གསུངས་པ་རེད། ཐུ་མིས། རྒྱལ་པོ་ཆེན་པོ་ལགས། གུས་པས་རྒྱལ་པོའི་ཐུགས་རེ། ཆུད་ཟོས་སུ་མི་འགྲོ་བར། འབད་བརྩོན་ཅི་ནུས་བྱས་ཏེ། སྐད་ཡིག་དང། རིག་གནས་ཀྱི་རྣམ་གྲངས་འགའ་ཤས་ཤེས་ཐུབ་པ་བྱུང་ཡོད། དེ་ཡང། རྒྱལ་པོ་ཁྱེད་ཀྱི་བཀའ་དྲིན་ཡིན་པས། རྒྱལ་པོ་ཆེན་པོའི་ཐུགས་དགོངས་ལྟར། བོད་ཁམས་ལ་ཤེས་ཡོན་དར་སྤེལ་ཐུབ་པར་འབད་བརྩོན་གང་ནུས་ཞུ་ངེས་ཡིན། ཅེས་ཁེངས་སྐྱུང་གིས་ཞུས་པ་ན། ཐུ་མིའི་གཡོན་ཕྱོགས་སུ་ཡོད་པའི་ལམ་རྒྱུས་པ་དེས། རྒྱལ་པོ་ཆེན་པོ། ཐུ་མིས་རྒྱལ་པོ་ཆེན་པོའི་ཐུགས་དགོངས་བསྒྲུབ་པ་དང། བོད་རྒྱལ་ཁབ་ཀྱི་དོན་དུ་རང་གི་ལུས་སྲོག་ཀྱང་བློས་གཏོང་ཞུས་ཏེ། ཉིན་མཚན་མེད་པར་ཤེས་ཡོན་སློབ་སྦྱོང་ལ་འབད་བརྩོན་གནང་བྱུང། རྒྱ་གར་དུ་ཐུ་མིའི་མཚན་ལ་སམ་བྷོ་ཊ་ཞེས་འབོད་སྲོལ་ཆགས་ཡོད། སམ་བྷོ་ཊ་ཞེས་པ་ནི། བོད་བཟང་པོའམ། བོད་ཡང་དག་པ་ཞེས་པའི་དོན་ཡིན། ཁོང་ཚོས་ཐུ་མིའི་རྣམ་དཔྱོད་དང་ཐུགས་བརྩོན་ལ་བསྟོད་བསྔགས་ཚད་མེད་བྱེད་ཀྱི་འདུག་ཅེས་ཞུས་པ་ན། རྒྱལ་པོས་བརྩེ་བའི་ཉམས་དང་བཅས། ཐུ་མི། བོད་ཀྱི་ཤེས་ཡོན་དང་བསྟན་པ་ཆབ་སྲིད་ཀྱི་དོན་དུ་གྲུབ་འབྲས་ཆེན་པོ་ལོན་ཡོད་པ་དེ་ནི་ཁྱེད་ཀྱི་ལྷག་བསམ་དང་དཀའ་སྤྱད་སྡུག་རུས་ལ་འབྲེལ་བ་ཟབ་མོ་ཡོད་པས། ཁྱེད་གཉིས་ཀྱིས་བསམ་ཡུལ་ལས་འདས་པའི་དཀའ་སྡུག་མང་པོ་མྱངས་པ་དོན་ལྡན་དུ་གྱུར་པ་རེད། ཅེས་གསུངས་ཤིང། རྒྱལ་པོ་ཁྲི་ཐོག་ནས་ཡར་བཞེངས་ཏེ། ཤིན་ཏུ་ལེགས་པོ་བྱུང་འདུག་ངས་ཐོན་མི་ལ་རེ་བ་ཆེན་པོ་བྱས་ཏེ་ཆུང་དུས་ནས་ཕོ་བྲང་དུ་ཁྲིད་ཡོང་བ་ཡིན། ཁྱེད་ཀྱིས་ངའི་རེ་བ་སྟོང་ཟད་དུ་མ་བཏང་བར། ང་རང་ཉིད་ཀྱི་བསམ་འདུན་བསྒྲུབས་པས་ཤིན་ཏུ་བཟང། རྒྱལ་ཁབ་ཡོངས་ལ་ཡི་གེ་ཡོན་ཏན་སྦྱོང་དགོས་པའི་ཁྲིམས་ཁྱབ་བསྒྲགས་བྱེད་ཀྱི་ཡིན་ལ། ངས་ཀྱང་སང་ཉིན་ནས་ཐོན་མི་ཉིད་ཀྱི་སྐུ་དྲུང་ནས་ཡི་གེ་སློབ་སྦྱོང་དབུ་འཛུགས་བྱེད་ཀྱི་ཡིན། ཞེས་སོགས་གསུངས་བཞིན་ཐོན་མི་དཔོན་གཡོག་གཉིས་ལ་རིན་པོ་ཆེ་སོགས་གཟེངས་བསྟོད་གྱ་ནོམ་པ་གསོལ་རས་བསྩལ་བ་རེད། དེ་ནས་བཟུང་ཐོན་མིས་སྐུ་མཁར་མ་རུ་ཞེས་པའི་བཙན་པོའི་སྐུ་མཁར་དུ་རྒྱལ་པོ་ལ་ཡི་གེ་སློབ་ཁྲིད་ཞུས་པ་དང་མཉམ་དུ་དབྱངས་གསལ་སོ་བཞིའི་བདག་ཉིད་ཅན་གྱི་བརྡ་སྤྲོད་པའི་གཞུང་བརྒྱད་གསར་རྩོམ་མཛད་པ་མ་ཟད། རྒྱ་གར་གྱི་ནང་པའི་ཆོས་གཞུང་མང་པོ་ཞིག་བོད་ཀྱི་སྐད་ཡིག་ཏུ་བསྒྱུར་བ་རེད།